ཁ་སང་ཉིན་གུང་རྒྱབ་ལ་ད་ལྟ་བོད་རྒྱ་རྩོད་གཞི་ཐག་གཅོད་ཆེད་ཀྱི་ཁྲིམས་འཆར་ཟེར་ཡག་འདི་ད་ལྟ Promoting a Resolution to the Tibet-China Dispute Act ཟེར་ཡག་འདི་ཨ་ནི་གྲོས་ཚོགས་འོག་མའི་སྡིངས་ཆ་སྒང་དེ་བཏོན་གནང་བ་རེད། ཐུགས་དྲན་གསོ་ན་ཁ་སང་གྲོས་ཚོགས་འོག་མའི་ཕྱི་སྲིད་ཚོགས་ཆུང་ནང་ལོགས་ལ་འདི་བསྐྱར་ཞིབ་གནང་རྗེས་ནས་ཨ་ནི་དེ་ནས་སྤྱི་མོས་ཀྱི་ཐོག་ནས་ཐོན་པ་རེད་ཨ་ནི་ད་ལྟ་གྲོས་ཚོགས་འོག་མའི་སྡིངས་ཆ་སྒང་དེ་ཁ་སང་ངོ་སྤྲོད་བྱུང་རེད་ངོ་སྤྲོད་གནང་པའི་སྐབས་སུ་དེ་ལ་ཨ་ནེ་འཐུས་མི་ད་ལྟ་ཁྲིམས་འཆར་འདི་བཏོན་གནང་མཁན་གྱི་འཐུས་མི་ཇེམ་མ་གྷ་ཝན་དང་དེ་ནང་བཞིན་ཨ་ནེ་ཕྱི་སྲིད་ཚོགས་ཆུང་གི་ནང་ལོགས་བཞུགས་མཁན་འཐུས་མི་ཨ་ནེ་ཁྲིས་སྨིད་དང་ཁིམ་ཡང་ཁིམ་དང་ཁོང་རྣམ་ཚོ་གསུམ་བཞི་ཅིག་གིས་དེའི་སྒང་དེ་བཀའ་མོལ་གནང་སོང་ང་འདི་བྱེད་དུས་ཙམ་པ་ད་ཨ། ཁྲིམས་འཆར་དེ་སྡིངས་ཆ་དེའི་སྒང་དེ་ནས་བཏོན་རྗེས་ནི་ད་དེ་ནས་འོས་ཤོག་བླུག་ཡག་གི་ལམ་ཐོག་ནས་ཐོན་ཡག་ལམ་ཁ་འཕེལ་ཡག་རེད་ཡིན་ནའི་འོས་ཤོག་བླུག་ཡག་དེ་ཁ་སང་གནང་ཐུབ་མ་སོང་དེ་བྱེད་དུས་ཙམ་པ་ང་ཚོའི་རེ་བ་ལ་ད་དེ་རིང་མིན་ན་སང་ཉིན་དེ་འདྲའི་ཅིག་ག་དུས་ཡིན་ནའི་འོས་ཤོག་སྒང་དེ་འགྲོ་གི་རེད་འདི་ང་ཚོ་ཡིན་ནའི་དུས་ཚོད་ཏག་ཏག་ཞུ་ཡ་མི་འདུག་དེ་ང་ཚོས་བལྟས་བསྡད་ཡོད།
བོད་རྒྱའི་རྩོད་གཞི་ཐག་གཅོད་ཆེད་ཀྱི་ཁྲིམས་འཆར HR ལྔ་གསུམ་གསུམ་ཟེར་བ་དེ་ནང་རྒྱ་ནག་གཞུང་གིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཤིག་ཡིན་ཞེས་བརྗོད་ཀྱི་ཡོད་པ་དེ་དག་བདེན་པ་མིན་པ་དང་རྒྱ་ནག་གཞུང་ནས་བོད་ཀྱི་ལོ་རྒྱུས་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་བཅས་ལ་ལོག་འགྲེལ་འདྲ་མིན་བྱེད་ཀྱི་ཡོད་པ་དེ་ཚོར་ཨ་མི་རི་ཀའི་གཞུང་ནས་ཁ་གཏད་ཀྱི་ལན་འདེབས་སོགས་ནང་དོན་འཁོད་ཡོད་པའི་སྐོར་ཡང་བསྟན་ཆོས་རྒྱ་མཚོ་ལགས་ནས་ངོ་སྤྲོད་གནང་བར། གཙོ་བོ་ཁྲིམས་འཆར་འདི་གི་ངོ་བོ་དེ་ག་རེད་ཟེར་ན་བོད་དང་རྒྱའི་བར་ལ་དཀའ་རྙོག་མ་སེལ་བ་ཅིག་ཡོད་རེད་ཨ་ནི་དཀའ་རྙོག་འདི་ཨ་ནི་གྲོས་མོལ་ཐོག་ནས་ཨ་ནི་སེལ་དགོས་དགོས་རེད་ཨ་ནི་འདི་ཐོག་ལ་གྲོས་མོལ་ཡོང་ཡག་ལ་ཨ་མི་རི་ཀ་གཞུང་གིས་ཨ་ནི་རྒྱབ་སྐྱོར་དང་འབད་བརྩོན་གནང་དགོས་རེད་ཟེར་ཡ་འབྱོར་བ་འདི་བྱེད་དགོས་ཡོད་རེད་འདི་དང་མཉམ་དུ་དེ་བུ་དེ་གནད་དོན་གཅིག་ག་འདི་ད་ལྟ་རྒྱ་ནག་གཞུང་གིས་བོད་དོན་སྒང་དེ་ལ་གནས་ཚུལ་དངོས་ཡོད་མིན་པ་དེ་འདྲའི་མང་པོ་བཀྲམ་བསྡད་ཡ་འདི་སྒང་དེ་ལ་ཨ་རི་གཞུང་གིས་ནི་ཐུགས་སྣང་དང་ནི་དེ་ལ་ཐབས་ཇུས་བདེན་པ་དེ་མ་བཏོན་ཡ། རྒྱབ་སྐྱོར་བྱས་པ་འདུག་ཟེར་ཡ་འདི་ཏི་བུ་དེ་ནས་འཁོད་བསྡད་ཡོད་རེད་གསུངས་ཁྲིམས་འཆར་འདི་བོད་དོན་རྒྱབ་སྐྱོར་གྱི་ཉིས་སྟོང་ཉི་ཤུ་ལོར་ཐོན་པའི་ཁྲིམས་འཆར་འདི་སྒང་དེ་ད་ཁ་སྣོན་བཟོ་རོགས་བྱེད་དགོས་རེད་འདི་གསལ་ཁ་ཚ་རུ་བཏང་རྗེས་ཨ་ནི་ཏི་བུ་དེ་ཡང་དཔེར་ན་རྒྱ་ནག་གཞུང་གིས་ཨ་ནི་བོད་དེ་ཨ་ནི་རྒྱལ་རབས་ལོ་རྒྱུས་བརྒྱུད་ནས་ཨ་ནི་རྒྱ་ནག་གི་ཆ་ཤས་རེད་ཟེར་ཡ་འདི་ཨ་ནི་བདེན་པ་མ་རེད་ཟེར་ཡ་ད་དེ་ཚོ་འཁོད་བསྡད་ཡོད་པ་ཅིག་རེད། རེས་གཟའ་མིག་དམར་ཉིན་མོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་དུ་བོད་རྒྱའི་རྩོད་གཞི་སེལ་རྒྱུའི་ཁྲིམས་འཆར་ལྔ་གསུམ་གསུམ་ངོ་སྤྲོད་གནང་པའི་སྐབས་སུ་ཁྲིམས་འཆར་དེ་འདོན་མཁན་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Jim McGovern གྱིས། Forced His Holiness the Fourteenth Dalai Lama into Exile, རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཙན་དབང་འོག་ལ ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་རང་ཡུལ་བཞག་སྟེ་བཙན་བྱོལ་དུ་ཕེབས་དགོས་བྱུང་སྟེ་ལོ་ངོ་དྲུག་ཅུ་ལྷག་ཙམ་ཞིག་འགྲོ་གི་ཡོད་པ་དང། ྋགོང་ས་མཆོག་གི་དབུ་ཁྲིད་འོག་ཏུ་བོད་ཀྱི་དཀའ་རྙོག་དེ་སེལ་ཐབས་སུ་རྒྱ་ནག་གཞུང་དང་གྲོས་མོལ་ཡོང་ཐབས་ཀྱི་འབད་བརྩོན་ལན་མང་གནང་ཡོད་ཀྱང་རྒྱ་ནག་གཞུང་ནས་ལན་འདེབས་བྱེད་ཀྱི་མེད་པའི་ཁར་བོད་ནང་དུ་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་ཤུགས་ཆེ་བཏང་བ་དང་བོད་ཀྱི་རྒྱལ་རབས་ལོ་རྒྱུས་ལ་འཁྱོག་བཤད་བྱེད་ཀྱི་ཡོད་པས་ང་ཚོས་བོད་མི་ཚོའི་ཐོབ་ཐང་སྲུང་སྐྱོབ་དང་རྒྱ་ནག་གཞུང་གི་འཁྱོག་བཤད་ལ་ཡ་ལན་གྱི་ཆེད་དུ་ཁྲིམས་འཆར་དེ་འདོན་པ་དང་ཨ་མི་རི་ཀའི་གཞུང་ནས་རྒྱ་ནག་གཞུང་ལ་བོད་རྒྱའི་དཀའ་ངལ་སེལ་རྒྱུར་གྲོས་མོལ་དགོས་པའི་གནོན་ཤུགས་སྤྲོད་རྒྱུར་དམིགས་པའི་ཁྲིམས་འཆར་དེ་ལ་རྒྱབ་སྐྱོར་དགོས་རྒྱུ་གལ་ཆེ་ཡིན་ཞེས་གསུངས་ཡོད་པ་མ་ཟད་ཡང་ཁོང་གིས་བོད་མི་ཚོ་ལ།

བོད་མི་ཚོ་ནི་ལོ་བདུན་ཅུ་ལྷག་ཙམ་གྱི་རིང་རྒྱ་ནག་དམར་པོའི་གཉའ་གནོན་དང་དོ་དམ་གྱི་འོག་ཏུ་དཀའ་སྡུག་མྱངས་དགོས་བྱུང་ཡོད། བཙན་དབང་གིས་ངལ་རྩོལ་བཀོལ་བ་དང་བཙན་དབང་གིས་སྐྱེ་སྒོ་བཀག་པ། གང་བྱུང་འཛིན་བཟུང་བྱས་པ་སོགས་བོད་མི་ཚོས་དཀའ་སྡུག་མང་པོ་མྱངས་ཡོད་པ་དང་དེ་བཞིན་རང་གི་སྐད་ཡིག་དང་ཆོས་དང་རིག་གཞུང་ལ་སྦྱང་བརྩོན་བྱེད་རྒྱུ་བཀག་སྡོམ་འཕྲད་ཀྱི་ཡོད་པ་དང། རྒྱ་ནག་དམར་པོའི་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་རྩ་མེད་བཟོ་རྒྱུའི་དམིགས་ཡུལ་ཞིག་འཛིན་གྱི་ཡོད།

It is simply not true that Tibet has been, as the CCP claims, (in quote, a part of China since ancient times, end quote. And US policy has never accepted that false claim. For that reason, this legislation clarifies U.S. policy,

རྒྱ་ནག་གཞུང་ནས་ལོ་རྒྱུས་ལ་འཁྱོག་བཤད་ཀྱིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཞེས་བརྗོད་ཀྱི་ཡོད་པ་དེ་ལ་ཨ་རིའི་གཞུང་ནས་ངོས་ལེན་མེད་པ་དེ་གསལ་བཤད་བྱས་ཡོད་པ་དང། གཉིས་པ། བོད་མི་ཚོར་རང་གི་མདུན་ལམ་རང་གིས་ཐག་གཅོད་བྱེད་རྒྱུའི་ཐོབ་ཐང་ཡོད་པ་དང། རྒྱ་ནག་གཞུང་ནས་གོང་ས་ཏཱ་ལའི་བླ་མ་མཆོག་དང་དམངས་གཙོའི་འོས་འདེམས་བྱས་པའི་བོད་པའི་དབུ་ཁྲིད་ཚོ་ལྷན་དུ་གྲོས་མོལ་བྱེད་དགོས་རྒྱུ་བཅས་ཁྲིམས་འཆར་དེའི་ནང་གསལ་པོ་བཀོད་ཡོད་རེད་ཅེས་གསུངས་ཡོད་པ་རེད། བྱང་ཁེ་རོ་ལི་ནའི་གྲོས་ཚོགས་འོག་མའི་དམངས་གཙོ་ཚོགས་པའི་འཐུས་མི་ལྕམ་ཁེ་ཏི་མན་ནིང་གིས། སྐུ་ཞབས Jim McGovern དང Mike McCaul གཉིས་ནས་ཁྲིམས་འཆར་དེ་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཁྱེད་གཉིས་ནས་འབྲེལ་ཡོད་དང་ཕྱར་བ་གྲུ་འདེགས་ཀྱི་འབད་བརྩོན་གནང་བ་བརྒྱུད་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་སྤྱི་མོས་ཀྱི་རྒྱབ་སྐྱོར་ཐོབ་ཐུབ་ཡོད་པ་དང་ད་ཆ་གྲོས་ཚོགས་འོག་མའི་ནང་བསྣམས་ཕེབས་ཡོད། སྐུ་ཞབས Jim McGovern ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ཐད་ལ་ཕུལ་དུ་བྱུང་བའི་མི་སྣ་ཞིག་ཡིན་པ་དང། ཁོང་ནས་བོད་རྒྱའི་རྩོད་གཞི་སེལ་ཐབས་ཀྱི་ཁྲིམས་འཆར་དེ་འདོན་ཏེ་བོད་མི་ཚོའི་ཆེད་དུ་ཁྲིམས་འཆར་དེ་ལ་རྒྱབ་སྐྱོར་ཞུ་རྒྱུར་འབོད་སྐུལ་ཞུ་གི་ཡོད་པས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་སོགས་གསུངས་པའི་ཐོག་ནས་ཁྲིམས་འཆར་དེ་ལ་རྒྱབ་སྐྱོར་གྱི་གཏམ་བཤད་གནང་ཡོད་པ་རེད།